དངོས་པོ་རྣམས་དེ་ནི་དེ་ཡི་རྒྱུ་ཡི་རང་བཞིན་དུ་གནས་པ་ཡིན་ཟེར་ན་དངོས་པོ་རྣམ་པར་དཔྱད་ཚར་བ་རེད་དེ་དཔྱད་ནས་ནམ་ཡང་རྙེད་པ་ཡོད་མ་རེད་དེ་དཔྱད་ཚར་བ་རེད། ཁྱོད་ཀྱི་རྒྱུ་ཡང་བདེ་སོགས་ཉིད་ཟེར་ཁྱོད་རང་གི་རྒྱུ་ཡང་དེ་ནི་བདེ་བ་དང་སྡུག་བསྔལ་ལ་སོགས་པ་དེ་དེ་དག་ལས་མ་གཏོགས་གཞག་ཡ་མི་འདུག་ཟེར་དེ་ལས་ལོགས་སུ་ནི་གཞག་ཡ་ཅིག་མི་འདུག་དེ་ལས་སྣམ་སོགས་འབྱུང་བ་མེད་ཟེར་དེ་ལས་སྣམ་བུ་ལ་སོགས་པ་འབྱུང་བ་ཡང་མེད་ཟེར་སྣམ་སོགས་ལས་ནི་བདེ་སོགས་ཡིན་ཟེར་སྣམ་བུ་ལ་སོགས་པ་དེ་དག་ལས་བདེ་བ་ལ་སོགས་པ་དེ་འབྱུང་བ་རེད་ཟེར་དེ་མེད་ཕྱིར་ན་བདེ་སོགས་མེད། དེ་ནས་བདེ་བ་དང་སྡུག་བསྔལ་ལ་སོགས་པ་དེ་ཚོ་གི་རྒྱུ་མེད་པ་ཡིན་ན་བདེ་བ་དང་སྡུག་བསྔལ་ལ་སོགས་པ་དེ་ཚོ་ཡོད་མ་རེད། བདེ་སོགས་རྟག་པ་ཉིད་དུ་ཡང་ནམ་ཡང་དམིགས་པ་ཡོད་མ་ཡིན། བདེ་སོགས་རྟག་པ་ཡོད་པ་མ་རེད། བདེ་སོགས་གསལ་བ་ཡོད་ཉིད་ན་མྱོང་བ་ཅིའི་ཕྱིར་འཛིན་མ་ཡིན། ད་བདེ་བ་དང་སྡུག་བསྔལ་ལ་སོགས་པ་དེ་འདྲ་གསལ་བར་ཡོད་པ་ཉིད་ཡིན་ན་ནི་འོ་ན་མྱོང་བས་ཅིའི་ཕྱིར་ན་དེ་ནི་མ་འཛིན་པ་རེད་དེ་འཛིན་དགོས་ཀྱི་རེད་བ། དེ་ཉིད་ཕྲ་མོར་གྱུར་ན་དེ་རགས་དང་ཕྲ་བའང་ཇི་ལྟར་ཡིན། དེ་ཉིད་ཕྲ་མོ་ཉིད་དུ་གནས་པ་ཡིན་ཙང་འཛིན་མ་ཐུབ་པ་རེད་ཟེར་གྱིས་དེ་ན་ཨ་ནི་རགས་པ་དང་ཕྲ་བ་ཟེར་ཡ་དེ་ག་འདྲ་ཅིག་ལ་བཞག་གོ། རགས་པ་དོར་ནས་ཕྲ་གྱུར་པས་ཕྲ་རགས་དེ་དག་མི་རྟག་ཉིད། རགས་པ་དང་ཕྲ་བ་ཟེར་ཡ་དེ་ཅིའི་ཕྱིར་ངོ་བོ་འགྱུར་འགྲོ་བའི་རགས་པ་འགྱུར་ནས་ཕྲ་བ་འགྱུར་འགྲོ་བའི་དེ་འདྲ་ཡིན་པ་ཡིན་ན་ནི་མི་རྟག་པའི་རང་བཞིན་རེད་མ་གཏོགས་རྟག་པའི་རང་བཞིན་མ་རེད། དེ་བཞིན་དངོས་པོ་ཐམས་ཅད་ནི།

སྐྱེ་མིན་མེད་ཕྱིར་ཞེས་འདོད་ན་དེ་སྐྱེ་མེད་ཨེ་ཡིན་མ་ཡིན་ཞེ། སྐྱེ་མིན་མེད་ཕྱིར་ཞེས་འདོད་ན་གསལ་བ་མེད་པ་སྐྱེ་བར་ནི་ཁྱོད་མི་འདོད་ཀྱང་གནས་པ་ཉིད་ཡིན་ཟེར་ཏེ། ད་རྒྱུ་སྐྱེ་བ་མ་ཡིན་འབྲས་བུ་སྐྱེ་བ་ཡིན་ཟེར་དེ་ལ་ནི་དགག་པ་གཏོང་ཡིན་པ་རེད། གསལ་བ་མེད་པ་སྐྱེ་བར་ནི་ཁྱོད་མི་འདོད་ཀྱང་གནས་པ་ཉིད་ཟེར། དེ་ཁྱོད་རང་གིས་གསལ་བ་མེད་པར་བྱས་ནས་སྐྱེ་བ་ཁྱོད་རང་གིས་འདོད་ཀྱི་ཡོད་པ་མ་རེད་ང་གིས་འདོད་ཀྱི་ཡོད་པ་མ་རེད། གལ་ཏེ་རྒྱུ་ལ་འབྲས་གནས་ན་ཟེར་ཟས་ཟ་མི་གཙང་ཟ་བར་འགྱུར་ཟེར་ད་རྒྱུ་ཡི་རང་བཞིན་གྱི་རྣམ་འགྱུར་ཚང་མ་ཐམས་ཅད་རྒྱུ་ཡི་རང་བཞིན་དུ་གནས་བསྡད་ཡོད་ཟེར་དཔེར་ན་ས་བོན་གྱི་དུས་སུ་མྱུ་གུ་ཡོད་ཟེར་དགོས་རེད་བ་ས་བོན་གྱི་དུས་སུ་མྱུ་གུ་ཡོད་ཟེར་ཡོད་ཟེར་དགོས་ཡ་རྒྱུ་མཚན་ག་རེ་རེད་ཟེར་ན་ས་བོན་གྱི་རང་བཞིན་གང་ཡིན་པ་དེ་ཟེར་ན་མྱུ་གུ་རང་བཞིན་ཡིན་ཟེར་སྤྱི་གཙོ་བོ་དེ་རྡུལ་མུན་སྙིང་སྟོབས་གསུམ་ཆ་མཉམ་པ་དེ་ཡིན་ན། རྣམ་འགྱུར་ཚང་མ་ཐམས་ཅད་ཀྱི་རང་བཞིན་ལ་གནས་བསྡད་ཡོད་རེད་ཟེར་གྱི་འདུག་ན། ཨ་ནི་འབྲས་བུའི་དུས་སུ་གང་ཡིན་པ་དེ་ཟེར་རྒྱུ་དུས་ད་ག་རང་ཡིན་དགོས་པ་དང་རྒྱུ་ཡི་དུས་སུ་ག་རེ་བྱེད་དེ་ཡིན་ནའི་འབྲས་བུ་དུས་ཡིན་དགོས་དགོས་ཀྱི་མི་རེད། དེ་ཡིན་ཙང་ཨ་ནི་རྒྱུ་ལ་འབྲས་གནས་ན་ཟེར་ཏེ་རྒྱུ་ཡི་དུས་སུ་འབྲས་བུ་གནས་པ་ཅིག་ཁས་ལེན་དགོས་ཀྱི་རེད་ཟེར། གལ་སྲིད་ཁས་ལེན་པ་ཡིན་ན། ཨ་ནི་རྒྱུ་ཡི་ཟས་ཟ་བ་དེ་ཡིན་ཟེར་ན་འབྲས་བུ་མི་གཙང་བ་དེ་ཟ་བ་དང་གཅིག་པ་གཅིག་རྐྱང་རེད་ཟེར། ཟས་ཟ་བའི་འབྲས་བུ་དེ་མི་གཙང་བ་ཅིག་ཐོན་དགོས་རེད་བ། ད་མི། ཐོག་མ་ཉིད་ནས་ནི་ཟས་ཟ་བ་དེ་ཡིན་ཟེར་ན་མི་གཙང་བ་རང་བཞིན་ཟ་བ་རེད། མི་གཙང་བ་དེ་ཟས་ཀྱི་གནས་སྐབས་སུ་གནས་བསྡད་ཡོད་རེད་ག་རེ་རེད་ཟེར་ན། ཟས་རྒྱུ་ཡི་རང་བཞིན་དང་འབྲས་བུ་མི་གཙང་བ་རང་བཞིན་གཉིས་པོ་དེ་གཅིག་རེད་བསྡད་ཡོད་རེད། གཅིག་ཡིན་ཟེར་ན་ཟས་ཟ་བ་དེ་ཟེར་ན་མི་གཙང་བའི་རང་བཞིན་ཟ་བསྡད་ཡོད་རེད་དེ་གཅིག་པ་གཅིག་རྐྱང་རེད། རས་ཀྱི་རིན་གྱིས་རས་བལ་གྱི། ས་བོན་ཉོས་ལ་བགོ་བར་བྱོས་ཟེར་གོས་གོན་པ་དེ་ཡིན་ཟེར་ན་ཡང་རས་ཀྱི། རིན་གྱིས་རས་བལ་གྱི་ཟེར་དེ་རས་ཚོ་ཉོ་ཡ་གི་རས་ཀྱི་རིན་པ་ཞིག་ཡོད་རེད་བ། རིན་པ་དེ་ཡིན་ན་རས།

བཞག་དེ་ཉིད་ད་འཇིག་རྟེན་རྨོངས་པའི་དབང་གིས་མ་མཐོང་བ་ཡིན་ན་དེ་ཉིད། དེ་ཁོ་ན་ཉིད་ཤེས་པས་བཞག་པ་དེ་ཉིད་ད་འཇིག་རྟེན་རྨོངས་པའི་དབང་གིས་མ་མཐོང་བ་ཙམ་མ་གཏོགས་རྒྱུ་ཡི་གནས་སྐབས་སུ་འབྲས་བུ་རང་བཞིན་དེ་ཉིད་ཀྱིས་གནས་ཡོད་རེད་ཟེར་ཡིན་ན་རྨོངས་པའི་དབང་གིས་མ་མཐོང་བ་རེད་ཟེར་གྱི་འདུག་ན་དེ་ཁོ་ན་ཉིད་ཤེས་པས་དེ་དག་གིས་བཞག་པ་དེ་ཉིད།

འཇིག་རྟེན་དེ་ཚད་མ་མ་རེད་འཇིག་རྟེན་ཚད་མ་མེད་པ་ཡིན་ཙང་དེ་མ་མཐོང་བ་རེད། གསལ་བ་མཐོང་མཁན་དེ་གིས་ཚད་མ་རེད་དེ་མཐོང་གི་རེད། རྒྱུ་ཡི་གནས་སྐབས་སུ་འབྲས་བུ་ཡོད་རེད་ཟེར་གྱི་འདུག་ན་དེ་ཡང་ནི་བདེན་པ་མ་རེད་ཁོ་ཡང་འཁྲུལ་བསྡད་ཡོད་རེད། གསལ་བ་མཐོང་བའང་བདེན་མ་ཡིན། གལ་ཏེ་ཚད་མ་ཚད་མིན་ན། དེས་གཞལ་བརྫུན་པར་མི་འགྱུར་རམ། གལ་ཏེ་ཚད་མ་དེ་ཚད་མ་མ་ཡིན་པ་ཡིན་ན་ཨ་ནི་དེ་ཡིས་གཞལ་བ་དེ་བརྫུན་པ་རེད།

བརྟགས་པའི་དངོས་ལ་མ་རེག་པར་དེ་ཡི་དངོས་མེད་འཛིན་མ་ཡིན། བཏགས་པའི་དངོས་པོ། བརྟགས་པའི་དངོས་པོ་ལ་མ་རེག་པ་ཞིག་བྱས་ན་བརྟགས་པའི་དངོས་པོ་དོན་སྤྱི། དངོས་པོ་གི་དགག་བྱ་གི་དོན་སྤྱི་ལ་མ་རེག་པ་ཞིག་བྱས་ན་དགག་བྱ་དེ་བཀག་པའི་དངོས་མེད། ཆོས་ཉིད་དེ་འཛིན་ཐུབ་ཀྱི་མ་རེད། དེ་ཕྱིར་བརྫུན་པའི་དངོས་གང་ཡིན་དེ་ཡི་དངོས་མེད་གསལ་བར་བརྫུན།

བུ་ཤི་ལ་དེ་མེད་སྙམ་པའི་རྣམ་རྟོག་ནི་དེ་ཡོད་རྣམ་པར་རྟོག་པ་ཡི་གེགས་ཡིན་དེ་ཡང་བརྫུན་པ་ཡིན། ཞེས་དེ་འདྲ་ཡིན་ཙང་ད་རྩོད་པ་དེ་འདྲ་ཞིག་ཡོང་གི་རེད་པ་དངོས་པོ། དངོས་པོ་གི་དེ་ནས་ཆོས་ཅན་དངོས་པོ་དེ་ཡང་བརྫུན་པ་ཡིན་པ་དང། ད་ཨ་ནི་གཞི་ཆོས་ཅན་དངོས་པོ་དེ་དེ་ལ་ལྟོས་པའི་དངོས་མེད་བདེན་པར་མེད་པ་དེ་ཡང་ཐ་སྙད་དུ་གྲུབ་པ་བརྫུན་པ་ཡིན་པ་ཡིན་ན། དེ་ཡང་བརྫུན་པ་ཡིན་པ་ཡིན་ན་ཨ་ནི་བདེན་མེད་དུ་རྟོགས་པའི་བློ་དེ་གིས་བདེན་པར་རྟོག་པའི་བློ་དེ་ལ་གང་འདྲ་སེ་གནོད་ཐུབ་ཀྱི་རེད་ཞེ་ན། གཉིས་ཀ་ཁོ་རྫུན་པ་ཡིན་པ་སྤྱད་པ་ཡིན་པ་ཡིན་ན་ནི་ག་འདྲ་སེ་གནོད་ཐོག་གི་རེད་གཅིག་གིས་གཅིག་ལ་ག་འདྲ་སེ་གནོད་ཐོག་གི་རེད་ཞིག་ཟེར་ན་དེ་གནོད་ཐོག་གི་རེད། སྨན་སློང་གི་གནས་སྐབས་སུ་དང་པོ་བུ་བུ་གཅིག་བྱས་པ་སྨན་སློང་སྟངས་བྱས་ནས། ད་བུ་གཅིག་བྱས་སོང་སོ་སོ་རེ་མ་བྱས་ན་དགའ་བ་དགོངས། དགའ་བ་དགོངས་ནས་བུ་དེ་བདེན་པར་བརྫིས་པའི་བདེན་རྫུན་གྱིས་སྐྱེས་པར་བ་བདེན་རྫུན་གྱིས་བྱས་ནས་ནང་བཤད་ཚིག་ན་གཉིད་མ་སད་ཀྱི་བར་སྨན་སློང་ད་ག་རང་གིས་བུ་དེ་ཤི་བ་སྨན་སློང་གཏོང་སོང་ན། རྨི་ལམ་གཅིག་རྨིས་པ། བྱུང་སོང་ན་ད་ནི་བུ་ཤི་བའི་རྨི་ལམ་བཏང་བ་དེ་ཡང་རྨི་ལམ་གྱི་བརྫུན་པ་རང་རེད། ཁོ་ཤི་བ་དེ་ཡང་བརྫུན་པ་རེད། བུ་ཤི་བའི་རྨི་ལམ་བཏང་བ་དེ་ཡང་བརྫུན་པ་རེད། བརྫུན་པ་གཅིག་གིས་གཅིག་གཉེན་པོ་ལ་འགྲོ་གི་རེད། གཅིག་གིས་གཅིག་འགོག་ཐུབ་ཀྱི་རེད། མཐའ་མ་ནི་ཤི་བའི་ཤི་བའི་རྨི་ལམ་རྨིས་པ། དེ་གིས་བུ་ཡོད་པར་རྟོག་པའི་རྣམ་རྟོག་དེ་ནི་དགག་ཐུབ་ཀྱི་རེད། དེ་མེད་སྙམ་པའི་རྣམ་རྟོག་ནི་དེ་ཡོད་རྣམ་པར་རྟོག་པ་ཡི། གེགས་ཡིན་དེ་ཡང་བརྫུན་པ་ཡིན། དེ་གཅིག་གིས་གཅིག་ལ་ནི་གནོད་བྱེད་འགྲོ་གི་རེད། དེ་ཡིན་ན་ཁོ་གཉིས་གཉིས་ཀ་བརྫུན་པ་ཡིན་པ་གཅིག་པ་གཅིག་རྐྱང་རེད། རྨི་ལམ་བུ་ཤི་ལ་དེ་མེད་སྙམ་པའི་རྣམ་རྟོག་ནི། དེ་ཡོད་རྣམ་པར་རྟོག་པ་ཡི། བུ་ཡོད་པར་རྟོག་པའི་རྣམ་པར་རྟོག་པ་དེ་ཡི་གེགས། དེ་གཅིག་གིས་གཅིག་གེགས་རེད། དེ་ཡིན་ན་གཉིས་ཀ་བརྫུན་པ་ཡིན་པ་གཅིག་པ་རེད། དཔེར་ན་སྒྱུ་མའི་གླང་པོ་གིས་སྒྱུ་མའི་གླང་པོ་འཇོམས་པར་བྱེད་པ་ཡིན་པ་རེད། གཉིས་པ་གཉིས་ཀ་ཁོ་སྒྱུ་མའི་གླང་པོ་རེད་དེ། གཅིག་གིས། འཇོམས་པར་བྱེད་ཟེར་ན། སྒྱུ་མའི་གླང་པོ་གིས་སྒྱུ་མའི་གླང་པོ་འཇོམས་པར་བྱེད། དེ་ལྟར་བྱེད་པ་རེད། དེ་ཡིན་ས། གཉེན་པོ་དང་སྤང་བྱ་ཟེར་ནི་དེ་ཡང་བརྫུན་པའི་རང་བཞིན་གྱིས་བརྫུན་པའི་རང་བཞིན་འཇོམས་པ་དང། རྟོག་པས་བཏགས་པ་ཙམ་གྱི་གཉེན་པོ་གིས་རྟོག་པའི་རྩ་བ་ཙམ་གྱིས། དེ་ནི་སྤང་བྱ་འཇོམས་པ་མ་གཏོགས་བཞི་པ་བདེན་པར་གྲུབ་པའི་གཉེན་པོ་གཅིག་གིས་བདེན་པར་མ་གྲུབ་ཁྱེད་ཀྱིས་སྤང་བྱ་འཇོམས་ཡག་དེ་འདྲ་ཡོད་མ་རེད་གཉིས་ཀ་བདེན་མེད་ཡིན་པ་ཤེས་པ་རེད། དེ་བས་དེ་ལྟར་རྣམ་དཔྱད་པས་འགའ་ཡང་རྒྱུ་མེད་ཡོད་མ་ཡིན། དེ་བས་དེ་ལྟར་རྣམ་པར་དཔྱད་པ་དེ་ཡི་ཚེ་ན་འགའ་ཡང་རྒྱུ་མེད་པ་ཡོད་པ་མ་རེད། སོ་སོ་བ་འམ་འདུས་པ་ཡི་རྐྱེན་རྣམས་ལ་ཡང་གནས་མ་ཡིན། ད་རྒྱུ་ཟེར་ནི་དེ་ཡང་སོ་སོ་སོ་སོ་ནས་དཔེར་ན་མྱུ་གུ་སྐྱེ་བ་དེ་ཡི་ཚེ་ན་ནི་ས་ཆུ་ལུད་དྲོད་གཤེར་ཚོ་བ་ཚོ་བ་ལ་སོགས་པ་སྐུ་འཁོར་བ་དེ་སོ་སོ་སོ་སོ་ནས་དཔྱད་པ་དེ་ཡི་ཚེ་ན་ཆ་ཤས་རེ་རེ་ནས་དཔྱད་པ་དེ་ཡི་ཚེ་ན་ཚོགས་པ་དེ་ཡོད་མ་རེད། གཞན་ནས་འོངས་པའང་མ། གཞན་ནས་འོངས་པའང་མ་ཡིན་ལ། ད་རྒྱུ་ཚོགས་པ་དེ་ཡི་ཚེ་ན་རྒྱུ་ཚོགས་པ་དེ། ཐོག་མ་བཏགས་ས་དེ་ཡི་སྟེང་དུ་ཡོད་མ་རེད་གཞན་ནས་ཚུར་ཡོང་བ་ཅིག་མ་རེད། གནས་པ་མ་ཡིན་འགྲོ་མ་ཡིན་ཟེར་གནས་པ་ཡང་མ་རེད་འགྲོ་བ་ཡང་མ་རེད། རྨོངས་པས་བདེན་པར་གང་བྱས་འདི་ཟེར་རྨོངས་པའི་དབང་གིས། བདེན་པར་མེད་པ་ཅིག་ལ་བདེན་པར་ཞེན་པ་ཅིག་རེད། བདེན་པར་རྟོག་པ་ཅིག་རེད། སྒྱུ་མ་ལས་ནི་ཁྱད་ཅི་ཡོད། དེ་ལ་སྒྱུ་མའི་རྟ་གླང་དང་ཁྱད་ཅི་ཡོད་ཟེར། ཁོ་སྒྱུ་མ་རང་རེད་སྒྱུ་མ་དང་གཅིག་པ་གཅིག་རྐྱང་རེད། ཁྱད་ཅི་ཡོད། སྒྱུ་མས་སྤྲུལ་པ་གང་ཡིན་དང་རྒྱུ་རྣམས་ཀྱིས་ནི། གང་སྤྲུལ་པ་དེ་ནི་གང་ནས་འོངས་གྱུར་ཅིང་གང་དུ་འགྲོ་བའང་བརྟག་པར་གྱིས། ད་ས་ཕྱོགས་གཅིག་ན་སྒྱུ་མའི་གླང་པོ་དང། དེ་ནས་རྟ་ལ་སོགས་པ་དེ་ཚོ་སྤྲུལ་པ་དེ་ཡི་ཚེ་ན། སྤྲུལ་པ་གང་ཡིན་པ་དེ་ནི། རྒྱུ་རྣམས་ཀྱིས་ནི། གང་སྤྲུལ་པ།

རྟ་དང་གླང་པོ་ཆེ་ལ་སོགས་པ་ཚོ་ད་ལྟ་ཡོད་ཀྱི་ཡོད་ཀྱི་ལས་ད་ལྟ་མེད་པ་ཆགས་འགྲོ་རེད། མེད་པ་ཆགས་འགྲོ་བ་མ་གཏོགས་ད་ལྟ་ཡོད་ཀྱི་ཡོད་ཀྱི་ལས་གཞན་མ་ཅིག་ནི་ཕར་འགྲོ་བ་དེ་འདྲ་མ་རེད། གང་དུ་འགྲོ་བའང་བརྟག་པར་གྱིས། གང་ཞིག་གང་ནི་ཉེ་བ་ཡིས་མཐོང་གྱུར་དེ་མེད་ན་མིན་པ་ཟེར། གང་ཞིག་གང་ནི་ཉེ་བ་ཡིས་ཟེར་ཏེ་རང་དང་ཉེ་བ་དེ་མཐོང་པ་རེད་ཟེར་དེ་མེད་ན་ནི་མཐོང་གི་མ་རེད་ཟེར། བཅོས་བུ་གཟུགས་བརྙན་དང་མཚུངས་པ་རེད་ད། བཅོས་བུ་རྐྱང་རྐྱང་རེད་ཟེར་གང་ག་བཅོས་བཞག་མཁན་གྱི་རྐྱང་རྐྱང་རེད་དེ་གཟུགས་བརྙན་དང་མཚུངས་པ་རེད་མེ་ལོང་ནང་གི་བྱད་བཞིན་གྱི་གཟུགས་བརྙན་ལ་བལྟ་བ་དེ་ཡི་ཚེ་ན་གཟུགས་བརྙན་དང་གཅིག་པ་གཅིག་རྐྱང་རེད་ཟེར་དེ་ལ་བདེན་ཉིད་ཇི་ལྟར་ཡོད་ཟེར། དེ་ལ་དེ་ནི་བདེན་པ་ཉིད་དུ་གྲུབ་པ་དེ་ག་པར་ཡོད་རེད་ཟེར་དངོས་པོ་ཡོད་པར་གྱུར་པ་ལ་རྒྱུ་ཡིས་དགོས་པ་ཅི་ཞིག་ཡོད་ཟེར། ད། དངོས་པོ་ཡོད་པར་གྱུར་པ་ལ་རྒྱུ་ཡིས་དགོས་པ་ཅི་ཞིག་ཡོད། དེ་དེ་ཡིན་པ་རེད། ཆུ་དྲན་པ་གཉིས་བཞག་ཟིན་གྱི་དེ་འགོག་ཡིན་པ་རེད། དངོས་པོ་ཡོད་པར་གྱུར་པ་ལ་དཔེར་ན་ང་རང་ཚོ་དངོས་པོ་དེ་སྐྱེས་པ་རེད་པ་འབྲས་བུ་ཟེར་མཁན་དེ་སྐྱེས་པ་རེད་པ། སྐྱེས་པ་ཡི་ཚེ་ཁོ་རང་ཡོད་པ་ཅིག་སྐྱེས་པ་རེད་མེད་པ་ཅིག་གསར་པ་སྐྱེས་པ་རེད། ཡོད་པ་ཡིན་པ་ཡིན་ན་ཨ་ནི་རྒྱུ་ཡི་དགོས་པ་ག་གས་མི་འདུག་ཁོ་རང་རྒྱུ་མེད་པ་ཡིན་ན་ཁོ་ཡོད་པ་རེད་པ། ཡོད་ཡི་ས་ཨ་ནི་རྒྱུ་ཡི་དགོས་པ་ག་འདྲ་ཡོད། འོན་ཏེ་དེ་ནི་མེད་ན་ཡང་ཟེར།

གནས་སྐབས་དེ་དངོས་ཇི་ལྟར་ཡིན་དངོས་འགྱུར་གཞན་ཡང་གང་ཞིག་ཡིན་ཟེར་དངོས་པོར་འགྱུར་བ་གཞན་ཡང་གང་ཞིག་ཡིན་ཟེར། མེད་ཚེ་དངོས་ཡོད་སྲིད་མིན་ན་ཟེར་མེད་པའི་ཚེ་ན་ནི་དངོས་པོ་ཡོད་པ་སྲིད་པ་མ་རེད་ཟེར་དངོས་པོ་ཡོད་པར་ནམ་ཞིག་འགྱུར་ཟེར་དངོས་མེད་མེད་པ་ཡིན་ན་དངོས་པོ་ཡོང་མ་རེད་བ་དངོས་པོ་མེད་པ་ཡིན་ན་དངོས་མེད་ཡོང་ཐུབ་མ་རེད་ཁོ་གཉིས་ཡིན་དངོས་མེད་ཟེར་མཁན་དེ་དངོས་པོ་ལ་བརྟེན་ནས་འཇོག་པ་ཅིག་རེད་དངོས་པོ་ཟེར་མཁན་དེ་དངོས་མེད་ལ་བརྟེན་ནས་འཇོག་པ་ཅིག་རེད་བ་དངོས་པོ་ཡོད་པར་ནམ་ཞིག་འགྱུར་ཟེར་དངོས་པོ་སྐྱེས་པར་མ་གྱུར་པར་དངོས་མེད་དེ་ནི། འབྲལ་མི་འགྱུར། དངོས་པོ་དེ་མ་སྐྱེས་ཀྱི་བར་དུ་དངོས་མེད་དང་ནི་བྲལ་ཐུབ་ཡོད་མ་རེད། དངོས་མེད་དང་བྲལ་ཐུབ་ཡོད་མ་རེད། དངོས་མེད་དེ་ནི་བྲལ་མི་འགྱུར། དངོས་མེད་དང་ནི་བྲལ་མི་འགྱུར་ཞེས་བཀོད་དོ་ཅོ་རེད། དངོས་མེད་དང་ནི་བྲལ་མི་འགྱུར། དངོས་མེད་དང་ནི་མ་བྲལ་ན་དངོས་པོ་ཡོད་པའི་སྐབས་མི་སྲིད། དངོས་མེད་དང་མ་བྲལ་ན་ཁོ་དངོས་པོ་ཟེར་ནས་ཐ་སྙད་འདོགས་ཡ་ཡོད་མ་རེད་པ། དངོས་མེད་དང་ངེས་པར་དུ་བྲལ་དགོས་རེད་བ། དངོས་པོའང་མེད་པར་འགྱུར་མིན་ཏེ། རང་བཞིན་གཉིས་སུ་ཐལ་འགྱུར་ཕྱིར། དངོས་པོ་དེའང་ནི་མེད་པར་འགྱུར་བ་མ་རེད། རང་བཞིན་གཉིས་སུ་ཐལ་འགྱུར་ཕྱིར། དངོས་པོ་དེ་མེད་པར་འགྱུར་བ་ཡིན་ན་ནི། རང་བཞིན་མི་འདྲ་གཉིས་སུ་ཐལ་འགྲོ་གི་རེད། དེ་ལྟར་འགག་པ་ཡོད་མིན་ཞིང་དངོས་པོའང་ཡོད་མིན་དེ་ཡི་ཕྱིར། འགག་པ་ཡོད་པ་མ་རེད་དངོས་པོ་ཡང་ཡོད་པ་མ་རེད་ཟེར་དེ་ཡི་ཕྱིར་ན་འགྲོ་བ་འདི་དག་ཐམས་ཅད་ནི་རྟག་ཏུ་མ་སྐྱེས་མ་འགགས་ཉིད་ཟེར་འགྲོ་བ་འདི་དག་ཐམས་ཅད་མ་སྐྱེས་པའི་རང་བཞིན་རེད་མ་འགགས་པའི་རང་བཞིན་རེད་འགྲོ་བ་རྨི་ལམ་ལྟ་བུ་སྟེ་ཆུ་ཤིང་བཞིན་དུ་སྙིང་པོ་མེད། མྱ་ངན་འདས་དང་མ་འདས་པའང་དེ་ཉིད་དུ་ན་ཁྱད་པར་མེད་ཟེར། དེ་ཡི་ཕྱིར་ན་ནི་རང་བཞིན་གྱིས། རྣམ་པར་དཔྱད་པ་དེ་ཡི་ཕྱིར་ན་མྱ་ངན་ལས་འདས་པ་དང་འཁོར་བ་གཉིས་པོ་དེ་ལ་ཡང་འདི་ནི་ངོ་བོ་དབྱེར་མེད་རེད། འཁོར་བ་དང་སྡུག་བསྔལ་མྱོང་བ་དང་མྱ་ངན་ལས་འདས་པའི་བདེ་བ་མྱོང་བ་ལ་སོགས་པ་དེ་ཚོ་ཡང་རང་བཞིན་གྱིས་རང་བཞིན་དབང་དུ་བྱས་པ་ཡིན་ན་གཉིས་ཀ་ཡོད་མ་རེད། ཐ་སྙད་ཙམ་དུ་ཡོད་མ་གཏོགས་གཞན་ཡོད་མ་རེད། མྱ་ངན་འདས་དང་མ་འདས་པའང་དེ་ཉིད་དུ་ན་ཁྱད་པར་མེད། དེ་ལྟར་སྟོང་པའི་དངོས་རྣམས་ལ་ཐོབ་པ་ཅི་ཡོད་ཤོར་ཅི་ཡོད། དེ་ལྟར་ཡང་ནི་ཆོས་ཐམས་ཅད། རང་བཞིན་གྱིས་གྲུབ་མ་གྲུབ་དཔྱད་པ་དེ་ཡི་ཚེ་ན་རང་བཞིན་གྲུབ་པས་སྟོང་པ་རེད་བ་སྟོང་པའི་དངོས་པོ་དེ་ལ་ནི་དེ་ཐོབ་པ་ག་རེ་ཡོད་རེད། ཐོབ་པ་དེ་ཤོར་ཡ་ག་རེ་ཡོད་རེད། གང་གིས་རིམ་གྲོ་བྱས་པའམ་ཡོངས་སུ་བརྙས་པའང་ཅི་ཞིག་ཡོད་ཟེར། མི་གཞན་གྱིས་རང་ལ་རིམ་གྲོ་བྱེད་པ་ལ་སོགས་པ་ཡ་ག་རེ་ཡོད་རེད། མི་གཞན་གྱིས་རང་ལ་བརྙས་བཅོས་བྱེད་པ་ལ་སོགས་པ་བརྙས་པ་ལ་སོགས་པ་དེ་ཚོ་བྱས་པ་ཡིན་ན་ཡང་ག་རེ་ཡོད་རེད་ཁོ་སྟོང་པ་ཉིད་རེད་བ་སྟོང་པ་ཉིད་རང་རེད་མེད་པ་རང་རེད་མ་གཏོགས་ཁོ་གང་ཡང་དགའ་ཡ་བྱེད་དང།

གནས་རྒྱུ་མ་ཕྱི་བས་དེ་ཡིས་ན་ཕྱི་ཁྱེད་ཀྱི་གང་ཟག་དེ་ག་བ་ཡོད་མ་རེད་སྐྱེས་པ་དེ་ཡིས་ན་སྙིང་རྗེ་ཡོད་མ་རེད་གང་ཞིག་དེ་ནི་ཕྱིས་འགྱུར་དེ་ཡིས་ལྗང་འགྱུར་གང་ཡིན་ལྗང་འགྱུར་གང་ལྗང་འགྱུར་བས་མ་འོངས་པ་ན་ལྗང་འགྱུར་གང་ཡིན་པ་དེ་ཡང་ཡོད་མ་རེད་སྐྱེས་པས་ན་ལྗང་ཚ་ཁྱེད་དེ་ཡང་སྐྱེས་པས་ན་ཡོད་མ་རེད། གཉིད་དང་ཤིས་ཀྱང་གང་ཞིག་ཡིན་རང་གི་གཉིད་དང་ཤིས་ལ་སོགས་པ་དེ་ཚོ་ཡང་ག་བ་ཡོད་མ་རེད་ཐང་ཅན་ནམ་མཁའ་འདྲ་བ་ནི་ཐང་ཅན་ནམ་མཁའ་སྟོང་པ་དང་བཅས་པ་གཅིག་རྐྱང་རེད་བདག་སྒྲ་ཡོངས་སུ་བཟུང་རྗེས། བདག་ཉིད་བདེ་བར་འདོད་རྣམས་ནི་འཐབ་དང་སྤྲོ་བའི་རྒྱུ་དག་གིས་རབ་ཏུ་འཁྲུག་དང་དགའ་བར་བྱེད་ཟེར། དེ་འདྲ་ཡིན་ཙང་ཆོས་ཐམས་ཅད་རྣམ་པར་དཔྱད་པ་དེ་ཡིས་ན་རང་དང་གཞན་ཟེར་མཁན་དེ་ཡང་ཁྱེད་ནི་རྙེད་རྒྱུ་གཅིག་རྩ་བ་ནས་ཡོད་མ་རེད་ཟེར། དེ་ཡིན་ཙང་བདག་དང་འདྲ་བ་བྱས་ནས་སེམས་ཅན་ཐམས་ཅད་ཡོངས་སུ་བཟུང་ན་བཟུང་ཐུབ་པ་ཅིག་རེད། བདག་དང་གཞན་ཟེར་མཁན་དེ་ཡང་ངོ་མ་བྱེད་ཀྱི་ཡིན་ན་རྣམ་པར་དཔྱད་པ་དེ་ཡིས་ན་རྙེད་རྒྱུ་མེད་པ་ཡིན་ཙང་གཞན་ལ་ཡང་བདག་ཏུ་བཟུང་ནས་བདག་དང་འདྲ་བ་བྱས་ནས་གཅིག་པར་བཟུང་གི་ཡིན་ན།

མྱ་ངན་འབད་རྩོལ་རྩོད་པ་དང། མྱ་ངན་བསྐྱེད་པ་དང་འབད་རྩོལ་ཆེན་པོ་བསྐྱེད་པ་དང། གཞན་དང་ཕན་ཚུན་དུ་རྩོད་པ་དང། ཕན་ཚུན་གཅོད་པ་དང་ཕན་ཚུན་གསོད་རེས་བྱེད་པ་ལ་སོགས་པ་དང། ཕན་ཚུན་འབུགས་པ་དང། དེ་ནས་སྡིག་པ་དག་གིས་ནི། སྡིག་དག་གིས་ནི་ཚེགས་ཆེན་འཚོ་ཟེར་སྡིག་པ་མང་པོ་བྱས་བྱས་ནས་ད་ལྟ་ཡི་བར་དུ་ནི། དཀའ་ལས་ཆེན་པོ་བརྒྱབ་བྱས་ནས། དཀའ་ལས་ཆེན་པོ་བརྒྱབ་བྱས་ནས་སྡུག་བསྔལ་དེ་དག་མྱོང་བ་རེད། བདེ་འགྲོར་ཡང་དང་ཡང་འོངས་ཏེ་བདེ་བ་མང་པོ་སྤྱད་སྤྱད་ནས། སྐབས་འགའ་ཤས་འགའ་ཤས་ལ་བསོད་ནམས་ཉི་མ་སྐར་མ་ཙམ་ཅིག་བསགས་བྱས་ནས་བདེ་འགྲོ་གྱི། བདེ་བ་མྱོང་བའི་མི་ཡི་ལུས་དེ་དང་ལྷ་ཡི་ལུས་དེ་དེ་འདྲ་ཡང། མང་པོ་ཅིག་མྱོང་ཚར་བ་རེད། སྡུག་བསྔལ་ཡང་མང་པོ་ཅིག་མྱོང་ཚར་བ་རེད། ཡིན་ན་ཡང་བདེ་བ་མྱོང་བ་དེ་ལ་ཡང་ཆ་བཞག་ཡས་ཡོད་མ་རེད། ཁོ་ལ་རྟག་བརྟན་གྱི་བདེ་བ་ཅིག་མ་རེད།